Donald Trump གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ལ་ངོས་ལེན་མ་བྱས་པའི་མཇུག་འབྲས་སུ་ཨ་མི་རི་ཀའི་གྲོས་ཚོགས་ལྷན་ཁང་གི་མདུན་དུ་ཁོང་གི་རྒྱབ་སྐྱོར་བ་ཚོས་ངོ་རྒོལ་གྱེན་ལངས་ཀྱི་ཟིང་ཆ་ཆེན་པོ་ཞིག་བྱུང་ཡོད་པ་དང་དེའི་སྔོན་དུ་ཁོང་རང་ཉིད་ཀྱི་མཐོ་རིམ་འཛིན་སྐྱོང་འགན་འཛིན་མི་སྣ་འགའ་ཞིག་གིས་ཁོང་སྲིད་འཛིན་འོས་འབབ་མེད་པར་གཟིགས་ཏེ་རྩ་ཁྲིམས་ཀྱི་དོན་ཚན་ཉི་ཤུ་རྩ་ལྔ་པ་ལག་ལེན་བསྟར་ཕྱོགས་ཀྱི་སྐོར་ལ་གྲོས་བསྡུར་ཀྱང་གནང་ཡོད་པ་དང་དེ་བཞིན་སྤྱི་ཚོགས་དྲ་རྒྱ་ཡིས་ཁོང་གི་ཐོག་ལ་དམ་དྲག་དང་ཁོང་ནི་སྲིད་འཛིན་ལས་ཐོག་པ་ཞིག་གི་ཐོག་ལ་ཁྲིམས་ཉེས་གྱོད་འཛུགས་ཐེངས་གཉིས་བྱུང་བའི་སྲིད་འཛིན་ཐོག་མ་དེར་གྱུར་པ་སོགས་ཀྱིས་ཨ་མི་རི་ཀའི་ལོ་རྒྱུས་ཀྱི་ནང་ལ་དེ་ཙམ་བྱུང་མྱོང་མེད་པའི་དཀའ་རྙོག་གི་གནས་ཚུལ་དུ་མ་ཞིག་བྱུང་ཡོད་པ་རེད། འོན་ཀྱང་དེ་ནས་བཟུང་ལོ་ངོ་གསུམ་གྱི་རྗེས་སུ་ད་ཆ་ཁོང་གིས་ཨ་མི་རི་ཀའི་ཆབ་སྲིད་ཀྱི་ནང་ལ་ཕྱིར་ལོག་བྱེད་སྲིད་པའི་དུས་མཚམས་ཤིག་ཏུ་སླེབས་ཡོད་པ་རེད། ཉེ་ཆར་ཉིས་སྟོང་ཉི་ཤུ་རྩ་བཞིའི་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུ་རིམ་པ་གཉིས་ཀྱི་ནང་ལ་ཁོང་ལ་རྒྱལ་ཁ་ཆེན་པོ་ཐོབ་ཡོད་པ་དང། མང་ཚོགས་ཀྱི་རྒྱབ་སྐྱོར་གྱི་གྲངས་འབོར་དེ་ཡང་མཐོ་བར་སླེབས་ཡོད་པ་སོགས Donald Trump ནི་ད་ཆ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་འགྱུར་སྲིད་པའི་རྟགས་མཚན་མངོན་གསལ་ཡོད་པ་རེད། Donald Trump གྱིས་ཁྲིམས་འགལ་ནག་ཉེས་ཀྱི་དོན་ཚན་གྱི་དགུ་བཅུ་གོ་གཅིག་ལ་གདོང་ལེན་བྱེད་བཞིན་པའི་ཁོངས་སུ་གཞུང་གི་གསང་བའི་ཡིག་ཆ་ཁག་ཚུལ་མཐུན་བདག་གཉེར་མ་བྱས་པ་དང། ཉིས་སྟོང་ཉི་ཤུ་རྩ་བཞིའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ཕྲུ་སློག་གཏོང་རྒྱུར་ངན་ཇུས་བཤམས་པ་དང། དེ་བཞིན་ཉིས་སྟོང་བཅུ་དྲུག་གི་སྲིད་འཛིན་འོས་བསྡུའི་སྐབས་སུ་ཆགས་སྲེད་འཁྲབ་སྟོན་པའི་བུད་མེད་ཞིག་ལ་ལྐོག་དངུལ་སྤྲད་པ་སོགས་ཀྱི་ཁྲིམས་ཉེས་གྱོད་གཞི་ཁག་ལ་གདོང་ལེན་བྱེད་བཞིན་དུ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་འགྲན་ཞུགས་པའི་ཁོངས་ནས་སྔོན་སྐྱོད་པ་ཞིག་ཏུ་གྱུར་ཡོད་པ་རེད།

དྲན་སྐུལ་བྱེད་དགོས་པ་རེད། Donald Trump གྱིས་ཁོང་གི་ཐོག་ལ་ཁྲིམས་འགལ་ཉེས་འཛུགས་འདི་དག་ནི་སྲིད་དོན་གྱི་ལག་ཆར་གྱུར་པའི་ཨ་མི་རི་ཀའི་ཁྲིམས་འཛིན་སྒྲིག་འཛུགས་ཀྱིས་ཁོང་བསྐྱར་དུ་སྲིད་འཛིན་འོས་བསྡུའི་ནང་ལ་འགྲན་ཞུགས་འགོག་ཐབས་སུ་དམིགས་པའི་ངན་ཇུས་ཤིག་ཡིན་པའི་འགྲེལ་བཤད་བྱས་ཚུལ་དེ་ཡིས་ཁོང་གི་རྒྱབ་སྐྱོར་བ་མི་མང་ཚོས་ཁོང་ལ་དགའ་ཞེན་ཆེ་རུ་འགྲོ་རྒྱུར་ཤུགས་རྐྱེན་ཆེན་པོ་བྱུང་ཡོད་པ་རེད། དེ་བཞིན Donald Trump གྱིས་ཁྲིམས་ཁང་ཁག་གི་ནང་ལ་ངོ་བཅར་ཞུ་གཏུག་དེ་དག་རང་ཉིད་ལ་ཁྱབ་བསྒྲགས་ཀྱི་ཆ་རྐྱེན་ཞིག་ཏུ་འགྱུར་ཐབས་བྱས་ཏེ། ཁྲིམས་འགལ་ཉེས་འཛུགས་དེ་དག་ལ་ཐད་ཀར་གདོང་ལེན་གནང་བ་དེ་ཡིས་ཁོང་ལ་ཁེ་ཕན་ཆེན་པོ་བྱུང་སྟེ་ཐ་མ་ཐ་མ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་འགྱུར་སྲིད་པ་འདི་ལྡོག་ཐབས་མེད་པ་ལྟ་བུར་གྱུར་ཡོད་པ་རེད། Donald Trump གྱིས་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་འགྲན་ཞུགས་མི་སྣ་ཁག་གི་བགྲོ་གླེང་རིམ་པའི་ནང་ལ་མཉམ་ཞུགས་མ་གནང་པའི་རྐྱེན་གྱིས། ཁོང་གི་ཁ་གཏད་སྤྱི་མཐུན་ཚོགས་པའི་འོས་མི་ཁག་གིས་ཁོང་ལ་འགྲན་རྩོད་བྱ་རྒྱུའི་ཚབ་ལ་ནང་ཁུལ་རྩོད་གླེང་བྱས་ཡོད་པ་དང། དེ་བཞིན་སྲིད་འཛིན་འོས་མི་མང་པོའི་མཛད་སྒོ་ཁག་གི་ནང་ལ་མཉམ་ཞུགས་མ་གནང་པར་ཐོག་མ་ནས་ཁོང་རང་ཉིད་སྲིད་འཛིན་ལས་ཐོག་པ་ཞིག་གིས་འོས་བསྡུའི་ནང་ལ་འགྲན་ཞུགས་གནང་གི་ཡོད་པའི་རྣམ་འགྱུར་ཞིག་སྟོན་ཐབས་གནང་ཡོད་པ་རེད། ཉེ་ཆར་སྲིད་འཛིན་འོས་བསྡུའི་སྔོན་འགྲོའི་འོས་བསྡུ་ཐོག་མ་དེ་བྱ་རྒྱུར་ཉེ་བའི་མཚམས་སུ Donald Trump གི་འོས་བསྡུའི་ལས་འགུལ་བ་ལས་མི་ཚོས་ཁོང་ལ་དགའ་ཞེན་ཅན་གྱི་རྒྱབ་སྐྱོར་བ་མང་ཚོགས་ཀྱི་ནུས་ཤུགས་དེ་དག་བེད་སྤྱོད་བྱ་རྒྱུའི་ཐབས་ཇུས་ཤིག་ལག་ལེན་བསྟར་བ་དེ་ལ་གྲུབ་འབྲས་ཆེན་པོ་བྱུང་ཡོད་པ་རེད། སྔོན་འགྲོའི་འོས་བསྡུ་དང་པོ་དེ་བྱ་ཡུལ་ཨ་ཡོ་བ་མངའ་སྡེའི་ནང་ལ་གནམ་གཤིས་གྲང་ངར་ཆེན་པོར་འཛེམ་མེད་ཀྱི་ཐོག་ནས་ཁོང་གི་རྒྱབ་སྐྱོར་བ་ཚོས་དྲིལ་བསྒྲགས་ཀྱི་ལས་འགུལ་ཤུགས་ཆེ་སྤེལ་བའི་མཇུག་འབྲས་སུ་ཨ་ཡོ་བ་མངའ་སྡེ་འདིའི་ནང་ལ་ཁོང་ལ་རྒྱལ་ཁ་ཆེན་པོ་ཐོབ་པ་མ་ཟད། དེ་རྗེས་ནིའུ་ཧེམ་ཤར་མངའ་སྡེའི་སྔོན་འགྲོའི་འོས་བསྡུ་དེའི་ནང་ལ་ཡང Donald Trump ལ་རྒྱལ་ཁ་ཐོབ་ཡོད་པ་རེད། མཐའ་དོན་དུ་སྤྱི་མཐུན་ཚོགས་པའི་ནང་ལ Donald Trump ལ་ཁ་གཏད་འགྲན་རྩོད་བྱེད་མཁན་སྲིད་འཛིན་འོས་མིར་འགྲན་ཞུགས་པ་མང་པོའི་ཁྲོད་ནས་མཐའ་མ Ron DeSantis དང Nikki Haley གཉིས་ལྷག་སྟེ། Iowa མངའ་སྡེའི་སྔོན་འགྲོའི་འོས་བསྡུ་དེའི་ནང་ལ་ཕམ་ཉེས་བྱུང་བའི་རྗེས་སུ Ron DeSantis གྱིས་འགྲན་བསྡུར་ནས་ཕྱིར་འཐེན་བྱས་པ་དང། དེ་བཞིན New Hampshire མངའ་སྡེའི་སྔོན་འགྲོའི་འོས་བསྡུ་དེའི་ནང་ལ Nikki Haley ལ་ཨང་རིམ་གཉིས་པར་སླེབས་ཏེ་ཁོང་གིས་ཕྱི་ཟླ་གསུམ་པའི་བར་དུ་སྲིད་འཛིན་འོས་བསྡུའི་འགྲན་བསྡུར་འདིའི་ནང་ལ་མུ་མཐུད་ནས་འགྲན་ཞུགས་གནང་རྒྱུའི་ཁས་ལེན་གནང་ཡོད་ཀྱང་དེའི་རྗེས་སུ་མདུན་སྐྱོད་ཀྱི་འགྲོ་ལམ་དེ་དག་སྟབས་བདེ་ཞིག་ཡོང་མིན་ད་ལྟ་ངེས་གཏན་མེད་པ་རེད། གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།